དེ་རིང་གི་ལས་རིམ་འདི་གུས་མོ་བསོད་ནམས་དབྱངས་འཛོམས་ཀྱིས་གཙོ་སྐྱོང་ཞུ་གི་ཡིན། འདས་པའི་ཉིན་གཉིས་རིང་ཨ་རི་དང་རྒྱ་ནག་གི་མཐོ་རིམ་ཕྱི་འབྲེལ་མི་སྣའི་བར་གལ་ཆེའི་གྲོས་མོལ་གནང་བའི་རྗེས་ལ་མཉམ་རུབ་ཀྱི་གསལ་བསྒྲགས་ཡང་ན་མཉམ་འབྲེལ་གྱི་གསར་འགོད་གསལ་བསྒྲགས་ཤིག་སྤེལ་མ་ཐུབ་པར་མཇུག་སྒྲིལ་ཡོད་པ་རེད། དེ་ནི་ཨ་རི་དང་རྒྱ་ནག་བར་ཡུན་རིང་གི་འགལ་ཟླ་དང་ཐ་ན་འཐབ་རྩོད་བྱས་པའི་ལེའུ་གསར་བ་ཞིག་འགོ་བཙུགས་པའི་རྟགས་མཚན་ཡིན་མིན་དང། དེ་རིང་ང་ཚོའི Podcast གི་བསྐྱར་ཞིབ་ཀྱི་ལས་རིམ་འདིའི་ནང་ལ་གནད་དོན་དེ་ཚོའི་སྐོར་ལ་ངའི་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་གླེང་མོལ་ཞུ་གི་ཡིན། དབང་ཕྱུག་ལགས་ད་རེས་ཨ་རི་དང་རྒྱ་ནག་གི་ཕྱི་འབྲེལ་མི་སྣའི་གྲོས་མོལ་དེ་བྱུང་པའི་རྗེས་ལ་མཐོང་ཚུལ་ག་འདྲ་བྱུང་ཡོད་ན། ད་རེས་ད་རིང་འདི་དང་པོ་དེ་གལ་ཆེན་པོ་ཞིག་ཆགས་སོང་ཨང་ག་རེ་ཡིན་ཟེར་ན། འདས་པའི་ལོ་བཞིའི་ནང་ལོགས་ལ་ཡ་སྲིད་འཛིན་ཌོ་ནལ་ཁྲམ་གྱིས་རྒྱ་ནག་ལ་འཛིན་པའི་སྲིད་བྱུས་དེ་སྔ་མོ་དང་བྱས་པ་ཡིན་ན་འགྱུར་ལྡོག་ཆེན་པོ་ཞེ་དྲག་ཕྱིན་ཡོད་རེད། དེ་འདྲ་སོང་ཙང་མི་མང་པོ་ཅིག་གིས་ཡིན་ན་ཨ་ནི་སྲིད་འཛིན་བའེ་ཌེན་གྱིས་ད་རྒྱ་ནག་ལ་འཛིན་པའི་སྲིད་བྱུས་དེ་ག་འདྲ་ཡིན་ན་བསམ་བྱས་བསྡད་པའི་དུས་ཚོད་ཅིག་བྱས་གལ་ཆེན་པོ་ཅིག་གཉིས་པ་དེ་ཡིན་ན་ད་སྲིད་འཛིན་བའེ་ཌེན་སྲིད་འཛིན་གནང་རྗེས་ཉིན་མོ་ག་འདྲ་དྲུག་ཅུ་ཕྱིན་འགྲོ་བ་རེད་སྔ་མོ་ཡིན་པ་ཡིན་ན་སྤྱིར་བཏང་རྒྱལ་ཁབ་གལ་ཆེན་དེ་ཚོ་ཅིག་རྒྱ་ནག་ཞེ་དྲག་གལ་ཆེན་པོ་རེད་དེ་ཚོ་ཐུག་འཕྲད་གནང་དེ་ཚོ་ཡིན་ན་མགྱོགས་པོ་བྱེད་ཀྱི་རེད་དེ་ལས་ཡིན་ན་ད་ལོ་དེ་བྱེད་མ་ཐུབ་བྱས་བྱས་རྒྱུན་རིང་པོ་བཞག་སོང་ཨ་དེ་འདྲ་བཞག་ཙང། ད་མི་མང་པོ་ཅིག་གིས་ཡིན་ན་ཨ་མི་རི་ཀ་དང་རྒྱ་ནག་གི་ཨེ་ནི་ད་རིང་ཁ་སང་གི་འབྲེལ་བ་དེ་སྔ་མོ་དང་མ་འདྲ་ཞེ་པོ་ཅིག་གི་ད་འཛམ་བུ་གླིང་རྒྱལ་ཁབ་ཧ་ལམ་ཚང་མ་དང་བྱས་པ་ཡིན་ན་གལ་ཆེན་པོ་ཆགས་བསྡད་པ་བྱས་ཙང་ཚང་མ་ལོག་གིས་ད་ད་རིང་གི་གྲོས་མོལ་དེ་ག་འདྲ་ཞིག་ཡོང་ཡོང་བསམ་པའི་དོ་སྣང་ཆེན་པོ་ཞིག་བྱུང་སོང་ད་ཡིན་ན་དེ་དང་དུས་མཚུངས་བྱས་མི་མང་ཆེ་བ་ཅིག་གིས་ད་ཕལ་ཆེར་འདིའི་ནང་ལོགས་ལ་ཡ་ད་རིང་ཐུག་འཕྲད་འདིའི་ནང་ལོགས་ལ་ཡ་ཅིག་དམིགས་བསལ་གནས་ཚུལ་འདི་གལ་ཆེན་པོ་འདི་ཐག་གཅོད་ཡག་དང་ཨ་ནི་འབྲས་བུ་མངོན་གསལ་དོད་པོ་དེ་འདྲ་ཕལ་ཆེར་ཡོང་མ་རེད་ཅེས་མང་ཆེ་བས་ཚོད་དཔག་བྱེད་ཀྱི་འདུག་ལ། རྒྱ་ནག་དང་ཨ་མི་རི་ཀ་གཉིས་ཆ་ལོག་གིས་ཡིན་ན་ཁོ་རང་ཚོའི་ད་འབྲེལ་ཡོད་མི་སྣས་སྔོན་ནས་མི་ལ་ཡ་ག་ཟོ་རེ་ཅིག་གིས་རེ་བ་དེ་ཞེ་དྲག་ཅིག་མེད་པ་བཟོས་སོང་ཨ། དེ་འདྲ་སོང་ཙང་མི་ཡིས་རེ་བ་བྱས་ཡོད་མ་རེད། ད་ཡིན་ནའི་ལས་དངོས་གནས་ཀྱི་གྲོས་མོལ་ཉི་མ་དང་པོ་དེ་བྱས་རྗེས་ལྷག་པར་དུ་གྲོས་མོལ་དང་པོ་འགོ་འཛུགས་དུས་ཙམ་པ་ཡ་ཕན་ཚུན་སྐྱོན་བརྗོད་བྱེད་རེས་ཞེ་པོ་ཤུགས་ཆེན་པོ་བྱེད་དུས་ཙམ་པ་ད་ལྟའི་ཡང་མིའི་བསམ་ཡུལ་ལས་འདས་པར་ཅིག་གི་བྱུང་ཁར་གཙོ་བོ་དེ་ཡིན་ན། རྒྱུན་དུ་ཡིན་ན་ཕྱི་འབྲེལ་གྱི་མི་སྣ་ད་ད་རིང་འཛོམས་ཡ་དེ་ག་བཞི་ཆ་ལོག་ཁོ་ཚོ་ཕྱི་འབྲེལ་གྱི་མི་སྣ་རེད།

དེ་ཉིད་བསམ་ཡུལ་ལས་འདས་པའི་ད་ད་ལྟའི་རྒྱ་ནག་དང་ཨ་མི་རི་ཀའི་བར་དུ་ལ་གི་འབྲེལ་བ་དེ་གནས་སྟངས་གང་འདྲ་ཅིག་སླེབས་ཡོད་མེད་དེ་མཐོང་ཐུབ་ཡ་རང་ཆགས་པ་བསམ་གྱི་འདུག་ཨ་ནི་གཙོ་བོ་གཅིག་ངས་དེ་བསམ་གྱི་འདུག་ད་དེའི་ནང་ལོགས་ལ་ཡ་སྔོན་ལ་ཡ་ཨ་ནི་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཐོ་ནི་བྷི་ལིན་ཀིན་གྱིས་ཁོ་རང་གིས་ད་ཨ་མི་རི་ཀའི་ངོས་ནས་ཨ་ནི་ཕར་ཅིག་གསུང་དགོས་ཡ་ཅིག་ཡོད་རེད་པ་ད་རྒྱ་ནག་ལ་སྐྱོན་བརྗོད་བྱེད་ཡ་གི་ཅིག་གི་ཤིང་ཅང་གནས་ཚུལ་ཡིན་ནའི་རེད་ཧོང་ཀོང་ཐའེ་ཝན་གནས་ཚུལ་ཡིན་ནའི་རེད་ཧོང་ཀོང་གནས་ཚུལ་ཡིན་ནའི་རེད་ད་ཕར་གསུང་དགོས་ཡ་དེ་ག་དེའི། མ་དང་སྔ་མོ་ཨ་མི་རི་ཀའི་ད་ཕྱི་འབྲེལ་མི་སྣས་དེ་གསུང་གི་ཡོད་རེད་དེ་ལས་ཡིན་ནའི་ད་རིང་གསུང་སྟངས་དེ་ཁ་རི་ཁ་ཐུག་ཞེ་པོ་གསུངས་ཅིག་གི་ཡོད་རེད་པ་ད་ཨ་མི་རི་ཀའི་སེམས་ཁྲལ་བྱེད་དགོས་ཅིག་ཡོད་རེད་པ་དེ་ག་དེ། ཨ་ནི་རྒྱ་ནག་ངོས་ནས་ད་དེ་བས་བཤད་མཁན་དེ་ཡང་ཅེ་ཁྲི་གིས་ད་དངོས་གནས་བྱས་ན་ད་དང་པོ་བྱས་ན་ཨ་ནི་ཕན་ཚུན་གཉིས་ཆ་ལོག་གིས་སྐར་མ་གཉིས་གཉིས་ཙམ་བཤད། འདི་བཤད་ཐབས་ད་ག་ཡིན་ན་ད་གསར་འགོད་པ་དེ་མ་ཕྱི་ལོགས་མར་ཕྱིན་ནས་ཁོང་ཚོ་ནང་ལོགས་ལ་སྒོ་རྒྱབ་བྱས་གནད་དོན་དངོས་གནས་དོན་དག་ལ་ཡང་རྒྱས་བཤད་ཡིན་ཟེར་བ་འཆར་གཞི་བྱས་པ་ཡིན་ན་ཡིན་ནའི་ལི་དབྱང་ཅེ་ཁྲི་གིས་བེད་དེ་ཧ་ལམ་སྐར་མ་བཅུ་དྲུག་མན་ཙམ་ཞིག་ཁོ་རང་གའི་གཏམ་བཤད་ག་འདྲ་རྒྱ་སྐད་ཁོ་རང་རྒྱབ་བྱས་ཞེ་པོ་ཅིག་བཤད་སོང་ང་དེའི་རྗེས་ལ་ཡ་ཡང་ཝང་ཡི་གིས་སྐར་མ་བཞི་ཙམ་བཤད་ཨ་ནི་ཨ་མི་རི་ཀའི་ངོས་ཕྱོགས་ནས་ད་གསར་འགོད་པ་དེ་ག་མ་རྒྱུག་ལབ་ནས་ཡང་དབྱང་ཅེ་ཁྲི་གིས་འདི་གས་ཡར་སྐད་བཏང་ད་འདི་ཚོ་ག་ཚོ་རེད། མི་ཚང་མ་ལོག་ཅིག་སྡོད་ཁག་གསུབ་ཚར་ཞིབ་ཁྱབ་སོང་ང་ད་ཡིན་ནའི་ངས་བྱས་འདི་བསམ་གྱི་འདུག།

དུར་འགུག་གི་མེད་པ་དང། ད་གལ་ཏེ་རྒྱ་ནག་པས་དེར་སྟོབས་ཆེན་པོ་ཆགས་ཡོད་པ་དང། དེ་འདྲས་ཀྱི་གཙོ་བོ་རྣམ་པ་བསྟན་ཡག་རེད་བསམ་འདུག་ཨང་ད་ག་ནང་བཞིན་ཨ་མི་རི་ཀའི་ངོས་ནས་ཡིན་ན། ད་གཙོ་བོ་གཅིག་ཡིན་ན་རྒྱ་ནག་ལ་ཡ་དེ་སྲིད་འཛིན་བྷའི་ཏིན་གྱིས་ཡིན་ན་ད་ལངས་ཕྱོགས་དང་དེ་ཚོ་ཕར་གསལ་བཤད་ཅིག་བྱེད་ཡག་དེ་ཡིན་གྱི་འདུག་ལེ། ཡང་དེ་ལས་ངས་བྱས་ན་ངེས་ཅན་གཅིག་གིས་ན་ཨ་མི་རི་ཀའི་ནང་ལོགས་ལ་དར་རྒྱས་དང་རྒྱ་ནག་ལ་སྐྱོན་བརྗོད་བྱེད་མཁན་ད་ཨ་མི་རི་ཀའི་གྲོས་ཚོགས་ནང་ལོགས་ལ། སྲིད་དོན་ཚོགས་པ་གཉིས་ཀས་ཤུགས་ཆེན་པོ་ཞེ་དྲག་བྱེད་ཀྱི་ཡོད་རེད། བྱས་ཙང་དེ་ཚོ་བྱས་བྱས་ཡིན་ན་ཁོང་ཚོ་བར་དུ། གཅིག། གཙོ་བོ་གཅིག་བསྟན་ཡག་དེ་ཡིན་ན་ད་ནང་ལོགས་ལ་ཡིན་གྱི་རེད་བསམ་འདུག་ད་ཡིན་ན་ལས་ལྟད་མོ་བསྟན་ཡག་གཅིག་པོ་རེད་ལབ་ནས་འགྲིག་གི་མི་འདུག་ད་ད་རིང་གི་གནས་ཚུལ་དེ་ནས་ཕན་ཚུན་ག་འདྲ་ཚིག་ནག་པོ་བཟོ་འདྲ་རྩུབ་པོ་བཟོ་འདྲ་དེ་འདྲས་བྱས་བྱས་ཡིན་ན་ད་གི་ཚིག་བཤད་ཐུབ་པོ་ཁོ་རེ་ནས་ཡིན་ན་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་དེ་ཕྱོགས་གཅིག་ནས་སྡུག་གུ་ག་གི་ཆགས་ཡོད་མེད་དཔྱད། ཕྱོགས་གཉིས་པ་དེ་ནི། ཁོང་ཚོ་ད་དངོས་ཡོད་ཀྱི་གནས་ཚུལ་ཡིན་ནའི་མིན་ནའི་རྒྱ་ནག་ཁོ་རང་ཚོའི་སེམས་པའི་ནང་ལོགས་ཡོད་རེད་པ། ད་རྒྱ་ནག་འདི། སྟོབས་ཤུགས་ཆེན་པོ་དང་ད་ཨ་མི་རི་ཀ་དང་འདྲ་འདྲ་བྱས་བྱས་ཡིན་ན་སྐད་ཆ་བཤད་ཐུབ་ཀྱི་ཡོད་པས། བློ་བཤེས་ནས་མི་འདུག་འདི་འདྲས་ཅིག་ངས་བྱས་ན་ངེས་ཅན་ཅིག་སླེབས་བཞག་བསམ་གྱི་འདུག་སྔ་མ་ཡིན་ན་ཆ་བཞག་པ་ཡིན་ན།

ཁོ་ཚོའི་འབྲེལ་བ་དང་གནས་སྟངས་འདི་ལ་འགྱུར་ལྡོག་ཆེན་པོ་ཕྱིན་པ་དེ་ད་རེས་ནས་གསལ་པོ་མཚོན་ཐུབ་ཀྱི་འདུག་བསམ་གྱི་འདུག། དེ་ནས་དབང་ཕྱུག་ལགས་ད་ཉི་མ་དང་པོ་ཚོགས་འདུའི་ཉི་མ་དང་པོ་དེ་ལ་ད་ཕན་ཚུན་ཁ་རྡུང་བཏང་རེས་བྱས་པ་དེ་ང་ཚོས་མཐོང་ཡོད་རེད་དེའི་རྒྱབ་ལ་ནས་དམིགས་བསལ་གྱི་དོན་དག་དེ་འདྲ་ག་རེ་སྒྲུབ་ཐུབ་པ་བྱུང་ཡོད་ན། ད་རེས་ཚོགས་འདུ་ཚར་བའི་རྗེས་ལ་ཡིན་ན་ཨ་མི་རི་ཀའི་སྐུ་ཚབ་ཡིན་ནའི་རེད་རྒྱ་ནག་གི་གསལ་བྱས་པ་ནས་ཚོགས་འདུ་ཚར་ཚུན་བར་གྱི་དབྱང་ཅེ་ཁྲི་གིས་ཡིན་ན་ད་རིང་གི་ཚོགས་འདུ་དེ་ནི་དོན་སྙིང་ལྡན་པར་བྱུང་སོང་ཟེར་ལས་ཀ་བྱས་བྱས་བྱེད་ཐུབ་སོང་ཟེར་བཤད་འདུག་ཨ

དམིགས་བསལ་རྒྱ་ནག་ངོས་ནས་ཨ་ནི་ད་རིང་ཐུག་ག་ཡོང་ཡག་དེ་ཡིན་ན་ཁོ་ཚོས་ད་ག་འདྲ་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་དེ་ཡིན་ན་གལ་ཆེན་པོ་ཞེ་པོ་སོང་ཙང་ད་དེ་ཞེ་པོ་ཅིག་སྡུག་གུ་ཆགས་ན་ད་རྒྱལ་ཁབ་གཉིས་ཆ་ལོག་ལ་སྐྱོན་ཡོད་པ་དང་དེ་ཚོ་ཡིན་ན་མཐོང་བྱས་དེ་གཅིག་གི་མ་ཡོང་ཡག་གི་ཕལ་ཆེན་ཐབས་ཤེས་ཅིག་ད་བྱེད་ཀྱི་ཡོད་ཀྱི་རེད་བསམ་གྱི་འདུག་ཨ་ལེ་ད་ཁོ་ཁོ་རང་གཅིག་ཚོགས་སའི་ས་ཆ་དེ་ཡིན་ན་ཨ་ལ་སི་ཀ་བདམས་ཡས་དེ་ད་མ་ཚང་རྒྱ་ནག་གི་གསར་ཤོག་དེ་ཚོ་སྒང་ལ་ཡ་ཨ་ལ་སི་ཀ་ལ་ཚོགས་སྐོར་ལབ་སུ་མེད་ཧ་ལམ་ཅིག་ཨ་མི་རི་ཀ་མིན་པའི་བཟོ་འདྲ་བཤད་བསྡད་འདུག་ལེ། ཨ་ལ་སི་ཀ་ཨ་མི་རི་ཀ་ནས་ཐག་རིང་པོ་རེད་འདུག་ལེ་བྱང་བྱང་ལ་རེད་འདུག་ལེ་ཡིན་ནའི་ཨ་མི་རི་ཀའི་ས་ཁོངས་རེད་པ་ད་ག་འདྲ་ཐ་མ་དེ་ཨ་མི་རི་ཀའི་ས་ཆ་ལ་ཡང་ཁོ་ཐུག་ག་ཡོང་དགོས་བྱུང་བ་རེད། གཅིག་བྱས། ཨ་ནི་གཉིས་པ་དེ་ཡིན་ན་ད་ག་སུ་རེད་གཅིག་གིས་ཁོ་ཚོས་ཨ་མདའ་དེའི་ཚོགས་འདུ་ཚར་བའི་རྗེས་ལ་ཡ་ཐུན་མོང་གི་ཨ་ནི་ག་དོ་སྣང་བྱེད་སའི་གནས་ཚུལ་ཁ་ཤས་སྒང་ལ་ཡ།

བྱང་ཀོ་རི་ཡའི་གནད་དོན་དེ་ཚོར་ལྟ་ཚུལ་ཁ་ཤས་དེ་རྒྱ་ནག་དང་ཨ་མི་རི་ཀའི་འདྲ་པོ་ཡོད་རྒྱུ་དེ་ལ་ཡིན་ནའི་རྩ་བའི་ཐོག་ནས་བྱས་ན་དེ་རྦད་དེ་ཁྱད་པར་ཆེན་པོ་ཞིག་རང་ཡོད་རེད་བསམ་གྱི་འདུག་ཨ་ཕ་གྷ་ནི་སི་ཐན་གནད་དོན་ཡིན་ནའི་འདི་དང་འདྲ་པོ་ཅིག་རེད་ད་ཁོང་ཚོ་ལྟ་བ་གཅིག་པ་ཡིན་མི་དེ་ཕ་གིར་ཡ་གཅིག་གི་དམག་འཁྲུག་འདི་བྱུང་དུས་ཡག་པོ་ཡོད་མ་རེད་ཟེར་གྱི་རྒྱལ་ཁབ་གཉིས་ཆ་བསམ་གྱི་ཡོད་རྒྱུ་དེ་ལས་ཡིན་ནའི་མཐའ་མའི་ཁེ་ཕན་དང་ཁོང་ཚོས

རྒྱ་ནག་རྒྱ་ནག་ཁོ་རང་ཚོས་ཡིན་ན་ཁོ་རང་ཚོའི་ཁེ་ཕན་ཆེད་དུ་ཕ་གིར་རྒྱ་ནག་ནང་ལོགས་ཁོར་ཡུག་ཡར་རྒྱས་གཏོང་ཡག་དང་དེ་ཚོ་བྱེད་དགོས་ཀྱི་རེད་ཨ་མི་རི་ཀས་ཨ་མི་རི་ཀ་དེ་ཡག་ཡིན་ན་ད་ཨ་མི་རི་ཀས་སོ་སོའི་ཁེ་ཕན་ཆེད་དུ་དེ་ཨ་མི་རི་ཀའི་ནང་ལོགས་ལ་ཡ་ད་སྡུག་ལ་མ་གཏོང་ཡག་དང་དེ་ཚོའི་ཐོག་ལ་ཡ་ལས་ཀ་བྱས་སོང་ཙང་ཤེས་མཉམ་དུ་ཞིབ་པོ་ཅིག་འདི་གས་བྱས་ཡོད་མ་རེད་བསམ་འདུག་བྱས་ཙང་གཅིག་བྱེད་དུས་དེ་རིང་ཁོ་ཚོས་མཐའ་མ་དེ། མཉམ་རུབ་ཐོག་ནས་གཅིག་གསལ་བསྒྲགས་འདྲའི་གེ་གེ་སྤེལ་ཐུབ་མི་འདུག་ཨ། དེས་མ་ཟད། གསར་འགོད་ཚོགས་འདུ་བྱས་མཉམ་དུ་སྤྱི་བཏང་བྱས་ན་གྲོས་མོལ་འདི་བྱས་པའི་རྗེས་ཡིན་ན་གཞུག་གུ་དེ་མཉམ་དུ་མར་ཐོན་ཡོང་བྱས་གསར་འགོད་ཚོགས་འདུ་མཉམ་དུ་ཚོགས་ཡག་ཅིག་འདུག་དེ་བྱེད་ཐུབ་མ་སོང་ཨ། བྱེད་མ་ཐུབ་པའི་སྒང་ལ་ཡང་ངས་དེ་རིང་ཞུས་པ་ནང་བཞིན་རེད། གང་ལྟར་གནད་དོན་འདི་ཚོ་གསུམ་གི་ཐོག་ལ་ཡང་ཐུན་མོང་གི་གཅིག་གྲོས་མོལ་བྱེད་ཐུབ་ས་དེ། གནས་ཚུལ་འདི་གའི་གསུམ་ཆ་ཞེ་དྲག་གི་ག་རེ་ཟེར། དེ་རྒྱལ་ཁབ་གཉིས་ངོས་ནས་བྱས་ན་གལ་ཆེན་པོ་རེད་དེ་ལས་ཡིན་ན། དངོས་གནས་རང་གི་དེ་གང་འདྲ་རང་ང་རང་རྟག་པར་རྒྱུན་དུ་བཤད་བསྡད་ཡག་གི། ཧོང་ཀོང་གནས་ཚུལ་ཤིན་ཅང་གནས་ཚུལ་ད་བོད་ཀྱི་གནས་ཚུལ་སོགས་དེ་ཚོ་ད་ཁྱོན་ནས་མ་རེད་པ། ཨ་ནི་ངས་སྤྱིར་བཏང་རེ་བྱས་པ་ཡིན་ན་དེ་བསམ་གྱི་འདུག་ད། དེ་སྔོན་གྱི་སྲིད་འཛིན Trump དང་མ་འདྲ་ཞིག་ད་ཨ་ནི་བསམ་བློ་བཏང་དང་ག་ཚོད་རེ་གཅིག་ལོ་གཅིག་གཉིས་ཀྱི་གོང་ལ་ཡིན་པ་ཡིན་ན། ད་ག་དུས་ཡིན་ན་ཨ་མི་རི་ཀ་དང་ཚོང་ག་ཚད་ཅ་ལག་ག་ཚད་ཚུར་བཙོང་གི་ཡོད་མེད་ཕར་གཅིག་གི་སྲན་མ་ག་ཚད་བཙོང་ཐུབ་ཀྱི་ཡོད་མེད་ཚུར་ག་རེ་ཉོ་ག་དེ་འདྲས་དེ་འདྲས་སྐད་ཆ་བཤད་བསྡད་ཀྱི་ཡོད་རེད་ཁྲལ་དང་དེ། ད་དེ་རིང་ཁ་སང་ཡིན་ན་ཅིག་ཨ་མི་རི་ཀ་དང་རྒྱ་ནག་བར་དུ་ལ་ཡ་དངོས་གནས་ཀྱི་འབྲེལ་བ་གི་གང་འདྲ་འཐབ་རྩོད་དེ་རྣོ་ངར་ཆེ་རུ་འགྲོ་བཞིན་པའི་སྐབས་དེ་ཡིན་ན་ཧ་ལམ་དེ་རིང་འདིར་སྟབས་བེ་ཅོ་ཚོང་གི་སྐད་ཆ་དང་དེའི་སྐོར་གེ་གེ་ཧ་ལམ་བཤད་མཁན་མེད་པའི་བཟོ་འདྲ་འདུག་ཨ་ད་ཡིན་ནའི་ཟེར་ཡག་ལ་བྱས་པ་ཡིན་ན། རྒྱ་ནག་ངོས་ནས་ཡིན་ན་ཁོ་རང་ཚོར་དེ་ཅིག་ཡོད་པ་འདྲ། ཐོ་གཞུང་ཅིག་ཡོད་པ་འདྲ་གནས་ཚུལ་ཐག་གཅོད་བྱེད་དགོས་ཡག་ཅིག་ཨ་ནི་ཨ་མི་རི་ཀའི་ངོས་ནས་ཐོ་གཞུང་ཅིག་ཡོད་པ་འདྲ་རྒྱ་ནག་ངོས་ནས་ཐོ་གཞུང་དེ་ནང་ལོགས་ལ་ཡ་རེ་བ་གཅིག་ཡིན་ན་དེ་སྔོན་ལ་ཡ་སྲིད་འཛིན Donald Trump གིས་ཨ་ནི་ཕ་གིར་ཡ་ད་རྒྱ་ནག་གི་དངོས་ཟོག་ལ་ཡ་ཁྲལ་མང་པོ་ཞིག་བརྒྱབ་བཞག་ཡོད་རེད་ཐེར་འབུམ་སུམ་བརྒྱ་ལྷག་ཅིག་ལ་ཡ་དེ་གས་དེ་ག་ལེ་ག་ལེ་མེད་པ་བཟོ་དགོས་ཡོད་ཟེར་ཅིག་ཡོད་པ་འདྲ་དེ་ལས་ད་དེ་ཚོ་སྒང་ལ་ག་གེ་བྱུང་མེད་པ་འདྲ་ད་གཞུག་གུ་དེ་འདིའི་སྐོར་སྐད་ཆ་སྐོར་བཤད་མི་འདུག་ཨ། དེ་ནས་ཡིན་ན་ཟེར་ཡག་ལ་བྱས་པ་ཡིན་ན་རྒྱ་ནག་གཞུང་གི་རེ་བར་བྱས་པ་ཡིན་ན། དེ་རིང་གི meeting བརྒྱུད་བྱས་ཨ་ནི་སྲིད་འཛིན Biden དང་སྲིད་འཛིན་ཞི་ཅིན་ཕིང་བར་ལ་ཡ་ད་ཆེས་མཐོའི་ཐུག་འཕྲད་ཅིག་གནང་ཡག་གི་ཁོང་ཚོའི་འཆར་གཞི་བཟོ་ཡག་ཅིག་གི་རེ་བ་བྱས་པ་རེད་ཅེས་བཤད་འདུག་དེ་ལས་དེ་ཚོ་ཕལ་ཆེར་ཚོད་དཔག་བྱས་ན་ག་གེ་བྱུང་ཡོད་ས་མ་རེད་ད་གཞུག་གུ་དེ་ཡང་དེ

དེའི་སྔོན་ནས་མིས་རེ་བ་ཞེ་དྲག་བྱས་ཡོད་མ་རེད་ད་ཅིག་གནས་ཚུལ་དེ་འདྲ་འགྲུབ་ཡག་ལ་ཡ། ཏི་ལེ་གུ་རོ་སྡུག་གི་ཞུ་མེད་འགྲོ་བསམ་བསམ་ཅི་འདིར་བྱེད། ཨ་ནི་གྲོས་མོལ་འདི་བརྒྱུད་ནས་ཨ་རི་དང་རྒྱ་ནག་གི་འབྲེལ་བ་དེ་ག་འདྲ་ཆགས་ཀྱི་ཡོད་པ་ཅིག་མཐོང་ཐུབ་ཀྱི་ཡོད་ན། རེད་ད་ད་གི་ངས་ཞུ་ཡག་ནང་བཞིན་རེད་གཅིག་གི་དེའི་སྔོན་ལ་ཡ་ད་གཅིག་གི་ལོ་གཅིག་གཉིས་ཅིག་གི་ད་འདས་པའི་ལོ་ཁ་ཤས་ཀྱི་ནང་ལ་སྤྱིར་བཏང་བྱས་པའི་ང་རང་ཚོ་བོད་པའི་ནང་ལོགས་ལ་ཡ་ད་མཐོང་ཚུལ་དེ་བཞག་ཡོང་གི་འདུག་ད་སྤྱིར་བཏང་བྱས་ན་མི་མང་ཆེ་ད་མཐོང་ཚུལ་ད་ག་རེད། སྲིད་འཛིན Donald Trump སྐབས་དེར་ཡིན་ན་རྒྱ་ནག་ལ་ཡང་ཨ་མི་རི་ཀས་ད་དྲག་པོ་བྱས་སོང་ཟེར་བྱས་བྱས་ལྟ་ཚུལ་མང་པོ་འབྱུང་གི་ཡོད་རེད་པ། ཡིན་ནའི་ལས་ངས་བྱས་ན་དེ་ལ་ཡང་དེ་རྩ་བའི་ཐོག་ནས་འགྱུར་ལྡོག་ཞིག་ཕྱིན་བཞག་བསམ་གི་འདུག་ག་རེད་ཟེར་ན། སྲིད་འཛིན Donald Trump གིས་གནང་པའི་སྲིད་ཇུས་དེ་ཚོ་མང་པོ་ཅིག་གིས་ཡིན་ན་སྲིད་འཛིན་བྷའི་ཌེན་གྱིས་མུ་མཐུད་བྱས་པས་མ་ཟད་ཡིན་ན་དེ་ལ་ཡང། འགྱུར་ལྡོག་ག་རེ་འདུག་ཟེར་ན། སྔོན་མ་ཡིན་ན་ཨ་ནི་སྲིད་འཛིན Donald Trump ཡོད་པའི་སྐབས་དེར། ཁྲལ་ཆེན་པོ་འདི་རྒྱབ་ཞིབ་བྱས་ནས་ལས་མི་མང་པོ་ཅིག་སེམས་ལ་ཡ་དྭོགས་པ་ལས་ཨ་མི་རི་ཀའི་ནང་ལོགས་ཀྱི་ད་དུ་ཨ་བ་མི་འབྲེལ་ཡོད་མི་སྣ་ཡིན་ནའི་རེད་ཡང་སྤྱིར་བཏང་མི་མང་ཡིན་ནའི་རེད་ད་བ་མཁས་པ་དང་གསར་འགོད་པ་ཡིན་ནའི་རེད་ད་ག་ནས་ཤེས་ངས་རྒྱ་ནག་ནང་ལོགས་རྒྱ་ནག་གཞུང་གི་ཕལ་ཆེར་ལྟ་ཚུལ་དེ་དང་ཚོར་བ་དེ་འདྲ་པོ་ཡོད་མེད་འགྲོ་བསམ་གི་འདུག

བཞི་བཅུ་དྲུག་དྲུག་དང། འགྱུར་ལྡོག་ཅིག་འདུག་བསམ་པ་མི་ཚང་མ་ལ་དེ་འདྲ་ཞིག་འདུག་ག་ཚོད་རེད་སེམས་པའི་ནང་ཚོར་བ་དེ་ཞུ་ཡག་གཙོ་བོ་དེ་ག་རེ་ཡིན་པ་ཟེར་ན། གཅིག་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་སྡུག་པོ་ཡོད་པ་ཡིན་ན་ལས་སྡུག་པོ་གཅིག་བྱས་ན་དུས་ཚོད་ཐུང་ཐུང་ཞིག་དང་གནས་སྐབས་ཅིག་དང་ཨ་ནི་ཨ་འདྲ་གཏན་འཁེལ་མེད་པ་ཅིག་མེད་འགྲོ་བསམ་ད་རེས་ཅིག་ད་ཡང་གཅིག་ཟླ་བ་གཅིག་ཡང་མིན་ལོ་གཅིག་ཟེར་ནས་ཡང་མིན་ཉི་མ་སང་ཉིན་གནངས་ཉིན་འདོད་པ་སྲིད་འཛིན Donald Trump གི་བསམ་བློར་འགྱུར་ལྡོག་ཕྱིན་ན་ཕལ་ཆེར་དེ་ཚོ་འགྱུར་ལྡོག་ཕྱིན་བྱས་ཡང་འདོད་པ་ཞི་ཅིན་ཕིན་ལ་བསྟོད་བསྔགས་བཏང་དང་འདི་ཞིག་ར་གཅིག་རེད་བ་ཞིག་བརྩམས་པ་འགྱུར་ལྡོག་ཕྱིན་མི་ངེས་བསམ་པའི་ཕལ་ཆེར་དེའི། ཚོར་བ་དེ་ཤུགས་ཆེན་པོ་ཞིག་ཅིག་སྔོན་མ་ཡོང་གི་འདུག་ཨ། ད་དེ་ལ་ཡང་རྩ་བའི་ཐོག་ནས་འགྱུར་ལྡོག་ཕྱིན་བྱས་ད་ད་རེས་གལ་སྲིད་ཡིན་ན། སྲིད་འཛིན་བྷའི་ཌེན་གྱིས་ཅིག་རྒྱ་ནག་ལ་ཡང་ཚིག་རྩུབ་པོ་ཞེ་པོ་དེ་བཤད་སྐད་ཆ་སྡུག་ཅག་ཞེ་པོ་དེ་བཤད་ཀྱི་མེད་པ་ཡིན་ན་ལས། ད་དངོས་གནས་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་ད་རིང་ཚོགས་འདུ་དེ་དཔེ་མཚོན་དཔེ་མཚོན་དུ་བཞག་པ་ཡིན་ན། ད་སྡུག་པོ་ཆགས་ཡོད་པ་དེ། ཅིག་ད་ད་སྡུག་པོ་ཆགས་ཡོད་པ་མ་ཟད་ད་དེ་ཕལ་ཆེར་རྒྱུན་རིང་པོ་ཅིག། ཡང་མིན་གཅིག་བྱས་ན་ད་རྒྱ་ནག་དང་ཨ་མི་རི་ཀའི་བར་དུ་ལ་གི་དངོས་གནས་ཀྱི་ད་འགལ་ཟླའི་འབྲེལ་བ་ཞིག་དང་ཨ་ཐ་ན་འཐབ་རྩོད་ཀྱི་འབྲེལ་བ་ཅིག་ཨེ་ནི་ད་སྔོན་མའི་དཔེར་བཞག་པ་ཡིན་ན་གྲང་མོའི་འཁོན་འཛིན་གྱི་ཨེ་ནི་ལེའུ་གསར་པ་ཞིག་ད་དངོས་གནས་རང་འགོ་ཚུགས་བྱས་ད་དེ་ཚོ་འགོ་གཅིག་བཙུགས་ན་ཨ་ནི། ལོ་བཅུ་ཕྲག་ཁ་ཤས་འདྲས་ད་ཨུ་རུ་སུ་དམར་ཤོག་དེ་ཚོ་དེ་འདྲས་ཅིག་བྱུང་བ་བྱས་དང་དེ་འདྲས་ཅིག་བྱུང་མེད་འགྲོ་བསམ་བསམ་སེམས་པའི་ནང་ལོགས་ལ་ཡང

ག་རེ་རེད་ཟེར་ན་ད་རྒྱ་ནག་ཨ་རི་རྒྱལ་ཁབ་གཉིས་སྟོབས་ཤུགས་ཆེན་པོ་ཞེ་དྲག་རེད། གལ་སྲིད། རྒྱ་ནག་དང་ཨ་མི་རི་ཀའི་སོབ་ཚ་གཅིག་གི་བར་དུ་ཕྱི་འབྲེལ་གྱི་འབྲེལ་བའི་ཐོག་ནས་གནས་ཚུལ་འདི་ཆུང་ཙག་ཡོང་པའི་སྐབས་ཡང། སེལ་ཡག་གི་ནུས་པ་དང་ཐབས་ཤེས་དང་དེ་འདྲས་མེད་པ་བྱས་གཉིས་ཅར་ལོག་རྟག་པར་འདི་སྐྱོན་བརྗོད་བྱས་ཚིག་རྩུབ་འདི་བེད་སྤྱོད་བཏང་བྱས་བསྡད་པ་ཡིན་ན། ད་འདི་ལྟ་གལ་ནོགས་གལ་མ་ཅིག་བསྟན་མ་ཐུབ་པའི་ཟུར་བཅད། མི་གང་གི་ལོ་ཡ་མཚན་ཚན་ཏག་ཏག་ཅི་མི་ཤེས་གལ་མ་དེ་ལས་ཡིན་ནའི་རྒྱལ་ཁབ་འདི་གཉིས་ཅར་ལོག་ཞེ་དྲག་གི་དམག་དང་གང་ཅིའི་ཐད་ཀྱི་སྟོབས་ཤུགས་ཞེ་དྲག་ཆེན་པོ་རེད།

ཁོ་ཚོས་ཨ་མེ་རི་ཀ་ལ་ཡང་ཞེ་པོ་ཅིག་སྐྱོན་བརྗོད་བྱས་བྱས་ཧོང་ཀོང་དང་མ་སྤེལ་རྗེས་ཚོགས་འདུའི་སྐབས་ཧོང་ཀོང་དང་གྲོགས་མཛོད་གང་ཞིག་ད་ལྟ་བུ་རེད། ད་འདི་རང་འདི་མ་བྱས་ནས། ད་རིང་འདི་འདི་འདྲས་རེད་ཅིག་ཧ་ལམ་འདི་འདྲས་བྱུང་སོང་ཨ་ནི་ག་འདི་ཧང་སང་དགོས་ཡག་ཅིག་ག་རེ་རེད་ཟེར་ན། ཨ་ནི་ཡང་ཅེ་ཁྲི་ཟེར་མཁན་འདི་རྒྱ་ནག་གི་དཔོན་རིགས་ཚོའི་ནང་ནས་ཡིན་ན། མི་དམིགས་བསལ་འཇམ་པོ་ཅིག་རེད་ཁོ་རང་ནམ་རྒྱུན་སྐད་ཆ་བཤད་ཚུལ་ནང་ལ་འདི་ཞེ་དྲག་འདི་ཤུགས་ཆེན་པོ་མ་བཤད་མཁན་ཅིག་རེད། དེ་མ་ཟད་ཡིན་ན། སྔས་མ་ནས་ཅིག་དབྱིན་ཇི་དེ་ཚོ་ཞེ་པོ་ཅིག་ཡག་པོ་བྱས། དོ་ཧ་ཨ་མི་རི་ཀའི་སྲིད་འཛིན་སྔས་མ་བུ་ཤི་སྐུ་བགྲེས་པའི་སྐབས་དོ་ཧ་བ་རྒྱ་ནག་ནང་ཕེབས་དུས་ཙམ་པ་ཁོང་ཚོའི་སྐད་སྒྱུར་འདི་བྱས་བྱས། སྤྱིར་བཏང་བྱས་པ་ཡིན་ན་ཨ་མི་རི་ཀ་དང་ཞེ་དྲགས་ཉེ་པོ་ཡོད་མཁན་ཅིག་གིས་རྒྱ་ནག་གི་དཔོན་རིགས་རྣམས་ནས་བྱས་པ་ཡིན་ན། འདི་འདིར་ཅིག་སེམས་སེམས་ཐག་ཉེ་བ་བཟོ་འདྲ་རེད་ད་འདི་འདིར་ཅིག་ཁོ་རང་ཞེ་དྲགས་འཇམ་པོ་འཇམ་པོ་ཅིག་རེད་བྱས་ཙང་ཀ། ཡང་ཅེ་ཁྲི་གི་ཨ་ནི་སྐད་ཆ་བཤད་སྟངས་དག་གིས་བཤད་དུས་ཙམ་པ་ད་འདི་ཁོ་རང་བཤད་དགོས་རྒྱུ་མཚན་གཙོ་བོ་དེ་ཡིན་ན་ད་རྒྱ་ནག་རྒྱལ་ནང་དང་ཞི་ཅིན་ཕིན་གྱིས་ད་མདུན་བསྐྱོད་བྱེད་དགོས་རེད་པ་ཅིག་གར་སྒུག་གི་ཡོད་པ་དེ། དེ་ནས་ཡིན་ན་རྒྱ་ནག་གཞུང་གིས་ད་ཕལ་ཆེར་ཅིག་ཨ་མི་རི་ཀ་དང་འབྲེལ་བ་ཞེ་པོ་ཅིག་ཡར་ཡོང་ཡ་དང་དེ་འདྲས་ཀྱི་རེ་བ་ད་ཧ་ལམ་ཅིག་མེད་པ་བཟོ་འདྲ་ཆགས་འགྲོ་གི་མེད་འགྲོ་བསམ་བསམ་ཅིག

དེ་ཡིན་ན་ཤུགས་ཆེན་པོ་བྱེད་བྱས་ཡིན་ན་ལྷག་པར་དུ་ད་ད་རེ་གལ་སྲིད་ཚན་རིག་ལག་རྩལ་གྱི་ཨནི་ལག་རྩལ་གསར་པ་དེ་ཚོ་སྤེལ་བྱས་ཡིན་ན། རིག་འཕྲུལ་འདི་ཡོད་རེད་པ་དང་མིའི་རིག་པ་དེ་ཚོ་འཕྲུལ་འཁོར་གྱི་བྱེད་བྱས་སྤེལ་ཡ་དེ་ཚོ་ཡོད་རེད་པ་དེ་ཚོ་ཡིན་ན་ད་རེ་གལ་སྲིད་རྒྱ་ནག་ཞེ་པོ་ཅིག་ཡར་ཕྱིན་བྱས་མི་མང་པོ་ཅིག་གིས་ཟེར་ཡ་བྱས་པ་ཡིན་ན་གཟབ་གཟབ་མ་བྱས་ཨ་མི་རི་ཀ་གཞུག་གུ་ལུས་ཉེན་ཁ་ཡོད་པ་བཟོ་འདྲ་རེད་བྱས་ཙང་ད་ད་ལྟ་རྒྱ་ནག་ནང་ལོག་གི་དག་གི་ཅིག་བྱེད་ཐུབ་ཡ་དེ་ཡིན་ན་རྒྱ་ནག་གཞུང་རང་གིས་འགྲོ་སོང་ཞེ་པོ་ཅིག་བཏང་བྱས་ཡིན་ན་དེ་ཚོ་ཞིབ་འཇུག་བྱེད་ཡ་དང་འབུད་རྒྱག་རྒྱག་དེ་ཚོ་རྒྱག་གི་ཡོད་རེད་ད་ཨ་མི་རི་ཀ་ནང་སྤྱིར་བཏང་བྱས་ན་མི་ཁག་གཅིག་གིས་མ་རྩ་རིང་ལུགས་རྒྱལ་ཁབ་བཟོ་བར་ཨ་མི་རི་ཀའི་གཞུང་གིས་འདོད་པ་བཟོ་གྲངས་དེ་སྤྱད་མེད་ཙང་སྒང་ག་སྒེར་གྱི་ཚོང་པ་ཚོས་བྱེད་དགོས་རེད་རྒྱུན་དུ་ཡིན་ན་དེ་ཚོ་ཡག་པོ་ཡོང་གི་ཡོད་རེད་དེ་ལས་ཡིན་ནའི་གནད་དོན་ཁ་ཤས་སྒང་ལ་ཚོང་པ་ཚོས་ཡིན་ན་ཁེ་བཟང་ཟ་ཡ་གཅིག་པོ་མི་ཤེས་ཁོ་མི་རྒྱལ་ཁབ་ཀྱི་རྒྱུན་རིང་གི་བསམ་བློ་དང་དེ་གས་སྟངས་མ་ར་དེ་མ་བཏང་གོ་དུས་ཙམ་པ་ཡིན་ན་ཨ་ཚན་རིག་ལག་རྩལ་འདིའི་རིགས་དེ་ཨ་རི་གཉེར་ལ་མ་རྩ་བཞི་བཞི་བཅུག་བྱས་ཡིན་ན་ལམ་སང་ཁེ་བཟང་མེད་ནའི་རྒྱུན་རིང་པོ་བསྡད་དགོས་ཀྱི་ཡོད་དུས་ད་དེ་ཚོ་ཨ་མི་རི་ཀ་གཞུག་གུ་ལུས་ཉེན་ཁ་ཡོད་རེད་ཅེས་བྱས་བྱས་ཙང་ཟླ་བ་བཞི་པའི་ནང་ལོགས་ཡིན་ན་ཨ་མི་རི་ཀའི་གྲོས་ཚོགས་ནང་ལ་ཕལ་ཆེར་ཁོ་ཚོས་ཟེར་ཡག་བྱས་ན་ཨ་མི་རི་ཀའི་མི་མང་ལ་ཡང་རྒྱབ་སྐྱོར་གྱི་གྲོས་མཐུན་ཆེན་པོ་ཞེ་པོ་ཅིག་ཧ་ལམ་སྒོར་མོ་ཐེར་འབུམ་སྟོང་ཕྲག་གཉིས་ཟིན་ཆོག་ཅིག་བཏོན་པ་རེད་འདི་རྗེས་ཀྱི་ཡིན་ན་ཆེ་ཤོས་གཉིས་པ་དེ་ད་རྒྱ་ནག་ལ་ཁ་གཏད་བྱས་ཧ་ལམ་ཐེར་འབུམ་བརྒྱ་ཟིན་ཆོག་ཅིག་གིས་ནི་ཁོ་ཚོའི་བཞག་ཡག་གང་དེ་རེ་བ་བྱེད་ཀྱི་ཡོད་ས་རེད་བྱས་བྱས་གཙོ་བོ་དེ་དེ་རེད་བྱས་ད་དངུལ། ཐེར་འབུམ་བརྒྱ་ཙམ་བཏང་བྱས་ཡིན་ན་ཨ་མི་རི་ཀའི། ཇུ་དང་དེ་ཚོ་ཡིན་ན་རིགས་ཇུས་དང་ཨ་ནི་ཚན་རིག་ལག་རྩལ་དང་དེ་ཚོ་ད་རྒྱ་ནག་དང་ཁ་གཏད་བྱས་དགོས་ཆོག་ར་དེ་ག་ཚང་མ་ལོག་ལ་ཡ་གཞུང་རང་གིས་འགྲོ་སོང་བཏང་བྱས་འབུད་རྒྱག་རྒྱག་ཡག་གི་དེ་འདྲས་ཀྱི་འཆར་གཞི་ཆེན་པོ་ཅིག་ཡོད་ས་རེད་དེ་མ་ཟད་ཡིན་ན་ཁྱད་ཆོས་དེ་ག་རེ་འདུག་ཟེར་ན། ད་ད་ལྟ་ཨ་མི་རི་ཀའི་གཅིག་སྲིད་དོན་ཚོགས་པ་གཉིས་བར་ལ་འགལ་ཟླ་ཞེ་པོ་ཅིག་བྱས་ཕན་ཚུན་ཡིན་ན་རྟག་པར་རྒྱག་རེས་རྒྱབ་ད་གནད་དོན་ག་རེའི་ཐོག་ལ་ཡིན་ན་མོས་མཐུན་བྱེད་རེས་ཅིག་ཡོད་མ་རེད། དེ་ལས་ཡིན་ནའི། ད་རེས་གྱི་ཡིན་ན་གྲོས་ཆོད་འདི་ལ་ཡ། ད་ལྟ་ཁོ་རང་ནས་ད་སྤྱི་མཐུན་སྲིད་དོན་ཚོགས་པའི་ཚོགས་མི་དང། དམངས་གཙོ་སྲིད་དོན་ཚོགས་པའི་དེ་བརྗོད་མ་དགོས་པ་རེད་ད་ཅིང་མི་སྲིད་འཛིན་བྷེ་ཌེན་གྱི་ཕྱོགས་གཏོགས་དེ་ར། ཚང་མ་ལོག་གི་མཉམ་རུབ་བྱེད་ཡ་བྱས་ཕལ་ཆེར། དེ་གཉིས་མཉམ་རུབ་བྱས་པ་ཡིན་ན། ཨ་ནི་ཕལ་ཆེར། གྲོས་ཆོད་དེ་བཞག་ཐུབ་མདོག་ཁ་པོ་རེད། ཨ་ནི་བཞག་པ་ཡིན་ན་ཕལ་ཆེར་རྒྱུན་རིང་གི། ད་ཕྱི་འབྲེལ་གྱི་སྲིད་བྱུས་ལ་ཡང་ཨ་མི་རི་ཀས་བྷེ་རྒྱ་ནག་ལ་སྐྱོན་བརྗོད་དང་རྒྱ་ནག་ཅིག་བཀག་ཡ་གཅིག་པོ་བསམ་བློ་མ་བཏང་བྱས། ཨ་མི་རི་ཀ་སོ་སོ་རང་གིས་ཡག་པོ་བྱས་བྱས་ཡིན་ན། ཨ་ནི་རྒྱ་ནག་ད་ཁ་གཏད་དེ། དང་ད་ལས་ནུས་པ་ལྡན་པ་ཆེ་ཞེས་ཡག་ཆ་ཞིག་ཡོད་ཚོད་ཆེ་ད། ད་རྒྱ་ནག་དང་ཨ་མི་རི་ཀའི་ག་འདྲ་འབྲེལ་བ་དེ་ད་རིང་དེ་ནས་ངའི་ཚོར་བ་དེ་གར་བྱུང་སོང་ན། ད་རྒྱུད་རིང་པོའི་ཅིག་ག་འདྲ་འབྲེལ་བ་དེ་སྡུག་ཆེ་ཆེ་བསྡད་ཡག་ད་ཨ་ནི་ཕན་ཚུན་འགྲན་རྩོད་དེ་ཆེ་རུ་ཆེ་རུ་འགྲོ་ཡག་ཅིག་གི་མ་གཏོགས། དུས་ཚོད་ཐུང་ཐུང་ཞིག་ན་ད་ཡག་རུ་འགྲོ་ཐུབ་པ་ཁག་པོ་ཆགས་མེད་འགྲོ་བསམ་ས་འདི་སྣང་བ་བྱུང་སོང། འོ་ལགས་སོ་ཚེ་བརྟན་དབང་ཕྱུག་ལགས། ཨ་ནི་ང་ཚོའི Podcast བསྐྱར་ཞིབ་ལས་རིམ་ནང་ཨ་རི་དང་རྒྱ་ནག་གི་ཉེ་ཆར་གྱི་ཚོགས་འདུ་དང་འབྲེལ་ནས་ནི་འབྲེལ་བ་ག་འདྲས་ཆགས་ཀྱི་ཡོད་མེད་སྐོར་ལ་དབྱེ་ཞིབ་གནང་བར་ཐུགས་རྗེ་ཆེ། ཐུགས་རྗེ་ཆེ།